སྤྱི་ཟླ་བཅུ་བའི་ཚེས་བཅུ་གཅིག་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་རྒྱ་ནག་གཞུང་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་སུ་བདམས་མི་འོས་པ་རེད་ཅེས་བོད་མིའི་སྒྲིག་འཛུགས་ཀྱིས་དགག་རྒྱག་དང་སྐྱོན་བརྗོད་གནང་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང། ཀོང་ཇོ་དང་ཏུ་བྷ་ལིས་བཟའ་ཡག་དུས་རྒྱུན་སྐྱོར་རུ་སྐྲུན་ཆོག་བྱས་ཟེར་འདི་དང། མཐའ་མཇུག་ཏུ་ཕ་ཡུལ་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་སུ་བདམས་མི་འོས་པ་རེད་ཅེས་བོད་མིའི་སྒྲིག་འཛུགས་ཀྱིས་དགག་རྒྱག་དང་སྐྱོན་བརྗོད་གནང་གདའ། དེའང་བཞུགས་སྒར་ནས་ང་ཚོའི་གསར་འགོད་པ་བློ་པད་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ད་རེས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་སུ་སྤྱི་ཟླ་བཅུ་བའི་ཚེས་བཅུ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་རྒྱལ་ཁབ་བཅོ་ལྔ། གསར་འདེམས་ཀྱིས་འབྱུང་འགྱུར་ལོ་གསུམ་གྱི་རིང་ལ། འཛམ་གླིང་ཁྱོན་ཡོངས་དུ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གོང་འཕེལ་གྱི་ཆེད་དུ་ལས་དོན་གནང་དགོས་པའི་ཁོངས་སུ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ཞབས་སྟེགས་བཞི་ཡོད་པའི་འོས་མི་སུ་རྒྱ་ནག་ཀྱང་ཚུད་ཡོད་པ་ལ་བརྟེན་ནས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱལ་ཁབ་མང་པོས་རྒྱ་ནག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དུ། ཚོགས་མི་ལ་བདམས་མི་འོས་པ་གསུངས་པ་དང་དུས་མཚུངས་སུ་རྒྱལ་སྤྱིའི་ཚོགས་སྡེ་ཁག་མང་པོས་ཀྱང་འོས་བབ་མི་འདོགས་ཀྱི་གསལ་སྟོན་གནང་ཡོད་པ་བཞིན་བོད་མིའི་སྒྲིག་འཛུགས་ནས་ཀྱང་རྒྱ་ནག་གི་ད་ལྟའི་གནས་བབ་དང། ད་ཕན་ཆད་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་ཐོག་ནས་འོས་ཤིང་འཚམས་པ་མཐོང་གི་མི་འདུག་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ།
ཨ་ནི་ད་རྒྱལ་ཁབ་མང་པོ་ཞིག་ཧུ་ཆི་གའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་དེའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་དེ་ནང་རྒྱ་ནག་འོས་པ་མིན་པ་དང་ཨ་ཚོགས་པ་རྒྱལ་སྤྱིའི་ནང་གི་ཚོགས་པ་འདྲ་མིན་གྱིས་འོས་བབ་མ་ཡིན་པ་དེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་ཨ་ནི་ད་རིང་བོད་མིའི་སྒྲིག་འཛུགས་ཡིན་པ་ནས་ཀྱི་རྒྱ་ནག་གི་ད་ལྟའི་གནས་བབ་དང་ད་ཕན་ཆད་ལ་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བ་དེའི་གི་ཐོག་ནས་གནས་བབ་འོས་ཤིང་འཚམས་པ་ཞིག་མཐོང་གི་ཡོད་མ་རེད།
ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་ཀྱང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མི་ཞིག་ཡིན་ན། འགྲོ་བ་མིའི་ཐོབ་ཐང་གི་གོ་དོན་གཅིག་ཏུ་འཛིན་དགོས་པ་དང་ཐོབ་ཐང་ཆ་ཚང་གལ་ཆེ་ཡིན་པ་འཛིན་དགོས་པ་སོགས་ཀྱི་ཐད་ལ་རྒྱ་ནག་གཞུང་གིས་རྩ་བ་ནས་དེ་ཚོ་ལ་བརྩི་འཇོག་མི་མཛད་པར་སོ་སོ་ལ་དགོས་པའི་རིགས་ཁག་ཅིག་སྒྲུབ་པ་དང་སོ་སོ་ལ་འདོད་པ་མེད་པའི་རིགས་མང་པོ་ཞིག་དོར་ཏེ་འགྲོ་བ་མིའི་ཐོབ་ཐང་གི་སྒྲོམ་གཞི་དེ་དག་རྩ་མེད་ཀྱི་ཉེན་ཁ་བཟོ་བཞིན་ཡོད་པ་ལ་བརྟེན་ནས་རྒྱ་ནག་གཞུང་ལྷན་ཁང་དེའི་ཚོགས་མི་ལ་འོས་བབ་རྩ་བ་ནས་མི་འདུག་ཅེས་འགྲེལ་བརྗོད་གནང་གདའ། ཁོང་ཚོས་ཁོ་རང་ཚོ་གི་དགོས་ཡ་དེ་ཚུར་བཏོན། ཨ་ནི་མ་དགོས་ཡ་གི་ཆ་མང་པོ་ཅིག་མར་དོར་བྱས་འགྲོ་བ་མིའི་ཐོབ་ཐང་ཁོ་རང་ད་ཅིག་ད་ཅིག་རྩ་མེད་བཏང་ཡག་གི་ཅིག་སྒྲོམ་གཞི་དེ་ཁོ་རང་མགོ་མཇུག་སློག་ཡག་གི་ཉེན་ཁ་དེ་འདྲའི་སླེབས་བསྡད་ཡོད་ཙང་དེ་ཚོ་གང་ཅིའི་ཐད་ནས་བལྟས་པ་ན་འོས་བབ་རྩ་བ་ཉིད་ནས་མ་རེད་ཡིན་ནའི་ལས་ད་ད་ལྟའི་ཆ་ལ་ཡ་ད་མ་ལེགས་པ་ཞིག་ལ་ཡ་ཨ་ནི་ཅིག་རྒྱལ་སྤྱིའི་གི་གནས་སྟངས་རེད། ཆབ་སྲིད་གི་གནས་སྟངས་རེད་ལྷག་པར་དུ་ཚོང་ལས་གི་གནས་སྟངས་བཅས་པའི་གནས་སྟངས་དེ་འདྲའི་འགྲོ་བ་ཅིག་ཆགས་བསྡད་ཡོད་རེད། ཨོས་ཏྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་ཚོགས་གཙོ Zoe Bedford ལགས་ནས་རྒྱ་ནག་ནས་འགྲོ་བ་མིའི་ཐོབ་ཐང

ཡང་སྲིད་སྐྱོང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་མེག་སི་ཀོ་ནང་གཞུང་དོན་འཚམས་གཟིགས་གནང་བཞིན་ཡོད་པ་རེད་གདའ། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་བཞིའི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་ལྟར་སྲིད་སྐྱོང་མཆོག་དང་མཉམ་དུ་ཡོད་པ་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། སྲིད་སྐྱོང་མཆོག་གིས་མུ་མཐུད་དུ་མེག་སི་ཀོ་རྒྱལ་ས Mexico City། དུ་གཞུང་དོན་འཚམས་གཟིགས་གནང་བཞིན་ཡིན་པ་དང། ཕྱི་ཚེས་བཅུ་ཉིན་སྲིད་སྐྱོང་མཆོག་གིས་མེག་སི་ཀོ་གྲོས་ཚོགས་ཀྱི་འཐུས་མི་ཚོགས་གཞོན་གཙོས་པའི་འཐུས་མི་ཁག་ཞིག་དང་མཇལ་མོལ་གནང་རྒྱུ་དང། དེ་ནས། མེག་སི་ཀོ་བོད་ཀྱི་གྲོགས་པོ་ཚོགས་པ Casa Tibet Mexico། གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་བཅུ་དགུ་དང་མཉམ་དུ་མ་འོངས་བོད་དང་འབྲེལ་བའི་ལས་དོན་གནང་ཕྱོགས་སོགས་ཀྱི་ཐད་ལ་ཚོགས་འདུ་ཚོགས་རྗེས་མེག་སི་ཀོ་གྲོས་ཚོགས་ནང་གཟིགས་སྐོར་དང། དེ་རྗེས་མེག་སི་ཀོའི་མཐོ་སློབ་ཞིག་གི་ནང་བོད་དོན་གཏམ་བཤད་གནང་རྒྱུ་ཡིན་པ་བཅས་ངོ་སྤྲོད་གནང་གདའ། ད་རེས་ཚེས་བཅུ་ཉིན་མོ་དེ་སྐུ་ངོ་སྲིད་སྐྱོང་ངོས་ནས་གྲོས་ཚོགས་འཐུས་མི་ཚོགས་གཞོན་དང་དེ་མིན་གྱི་མི་སྣ་ཁག་གསུམ་ལ་མཇལ་འཕྲད་བྱས་དེ་དེའི་རྗེས་ལ་ཨ་ནེ་ང་ཚོ་མེག་སི་ཀོ་བོད་པའི་གི་གྲོགས་པོ་དང་ད་གྲོས་ཚོགས་འཐུས་མི་གྲོགས་པོ་ང་ཚོ་ཚོགས་མི་བཅུ་དགུ་ཡོད་རེད་དེ་དང་མཉམ་དུ་ལ་མཉམ་ཞུགས་ལ་ང་ཚོ་ཚོགས་འདུ་གཅིག་ངོ་སྤྲོད་ཞིག་ཞུ་ཡས་རེད་ཨ་རྩ་དོན་སྒང་ལ་རྒྱབ་སྐྱོར་གནང་ཡ་ད་དེའི་སྒང་ལ་ཨ་ནེ་ཞུ་སྐུལ་ཞུ་ཡས་བྱས་དེའི་རྗེས་ལ་ང་ཚོ་ད་ད་མེག་སི་ཀོ་གྲོས་ཚོགས་ནང་གཟིགས་སྐོར་བྱས་དེ་ནས་ད་མཐོ་སློབ་ཅིག་ལ་བཀའ་སློབ་གནང་ཡས།

ལ་དུག་སེལ་བྱ་ཁོའི་རེད Guadalajara ལ་ང་ཚོ Guadalajara ཀི་མི་སྣ་དང་དེ་མིན་གྱི་མཐོ་སློབ་དུ་ཟིན་ནས་ཞག་མ་གཉིས་ཀྱི་ཚེ་ས་ཡོད་ཤོས།
གནས་ཚུལ་ལྟར་ན་སྤྱི་ཚེས་དགུ་ཉིན་སྲིད་སྐྱོང་མཆོག་གིས་མེག་སི་ཀོའི UAM ཟེར་བའི་གཙུག་ལག་སློབ་གཉེར་ཁང་དུ་དགེ་ལས་སློབ་ཕྲུག་རྣམས་ལ། ལྷོ་ཨ་མི་རི་ཀ་དང་མེག་སི་ཀོའི་རྒྱལ་སྤྱིའི་ཆབ་སྲིད་འབྲེལ་ལམ་གྱི། གལ་ཆེའི་འགན་ཁུར་ལེན་ཐུབ་མུས་ཡིན་པའི་ཆ་ནས་རྒྱ་ནག་དང་འབྲེལ་བ་གནང་སྐབས་བོད་ཀྱི་གནད་དོན་དང་འགྲོ་མིའི་ཐོབ་ཐང་གི་གནད་དོན་ཐད་གལ་ཆེའི་ནུས་པ་འདོན་དགོས་རྒྱུ་གལ་ཆེན་པོ་ཡིན་པའི་བརྗོད་གཞིའི་ཐོག་གཏམ་བཤད་དང་དྲི་བ་དྲིས་ལན་གནང་བ་དང། དགོང་དྲོ Casa Tibet Mexico བོད་དོན་རྒྱབ་སྐྱོར་ཚོགས་པའི་གོ་སྒྲིག་འོག་གཞོན་སྐྱེས་དང་སློབ་ཕྲུག་མང་པོ་ཞིག་ལ་བོད་དོན་གནད་དོན་དང་མ་འོངས་པའི་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུའི་ཡང་སྲིད་དང་ཆོས་དད་རང་དབང་སོགས་ཀྱི་སྐོར་ལ་གཏམ་བཤད་གནང་བ་དང་དྲི་བར་ལན་འདེབས་གནང་གདའ། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ལྷོ་ཨ་མེ་རི་ཁའི་རྒྱལ་ཁབ་བཞི་ནང་གི་གཞུང་དོན་འཚམས་གཟིགས་གྲུབ་པ་དང་རིམ་པས་བྱང་ཨ་རིའི་ནང་གཞུང་དོན་ཕྱོགས་ཕེབས་གནང་རྒྱུ་ཡིན་པ་ལྟར། བྱང་ཨ་མེ་རི་ཁའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་སྒྲུབ་ལགས་ཀྱིས་གསུངས་ན་ད་རེས་སྲིད་སྐྱོང་མཆོག་བྱང་ཨ་མེ་རི་ཁ་ལ་གཞུང་དོན་ཕྱོགས་ཕེབས་ཀྱི་རིང་ལ་དེ་སྔ་མ་བཅར་སའི་ཨ་རིའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་ཐུག་འཕྲད་མཇལ་འཛོམས་གནང་རྒྱུ་དང་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པ་ངོ་སྤྲོད་གནང་གདའ། ཡང་རྒྱ་གར་ལ་བྲོས་བྱོལ་སྐབས་བོད་ལ་བཟུང་བའི་ཆུ་ཆེན་རྫོང་སློབ་འབྲིང་གི་སློབ་ཕྲུག་བཞི་འབར་མའི་ནག་ཚོགས་ལ་བཙོངས་ནས་གཅིག་ཕྱིར་ནང་ལ་འབྱོར་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་བཞུགས་སྒར་ནས་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་གསུམ་པའི་ནང་བོད་ནང་གི་རྔ་བ་ཁུལ་གྱི་ཆུ་ཆེན་རྫོང་གི་སློབ་འབྲིང་གཉིས་པའི་སློབ་ཕྲུག་བཞི་རྒྱ་གར་དུ་བྲོས་བྱོལ་དང་འབྲེལ་སློབ་ཕྲུག་བཞི་རྒྱ་ནག་གཞུང་གིས་འཛིན་བཟུང་དང་སློབ་ཕྲུག་བཞི་གར་སོང་ཆ་མེད་གྱུར་ཡོད་པ་བཞིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཡུན་རིང་འབྲེལ་ཡོད་སོགས་ལ་འབྲེལ་གཏུག་དང་གནས་ཚུལ་རྩད་གཅོད་བྱས་པར་བདེ་འཇགས་སོགས་ལ་རྐྱེན་བྱས་ཏེ། མིང་འབོད་འདོད་མེད་པའི་སློབ་ཕྲུག་བཞི་རྒྱ་རིགས་ཚོང་གཉེར་བ་ཞིག་གིས་རྒྱ་གར་དུ་འཁྲིད་རྒྱུ་ཡིན་སྐོར་བརྗོད་ནས་སློབ་ཕྲུག་དེ་དག་བོད་དང་འདབས་འབྲེལ་གྱི་འབར་མའི་རྒྱལ་ཁབ་ནང་ཡོད་པའི་ནག་ཚོགས་ཞིག་ལ་བཙོངས་ཡོད་པ་ལས་དེ་དག་གྲས་ཀྱི་ཕ་ཡུལ་རྟའུ་ནས་ཡིན་པའི་སློབ་ཕྲུག་གཅིག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་བཅུ་བཞི་ཉིན་གསང་སྟབས་ཀྱིས་བྲོས་ནས། ཕྱིར་ཕ་ཡུལ་ལ་འབྱོར་ཡོད་པ་དང་ད་ལྟའི་ཆ་ལ་སློབ་ཕྲུག་གཞན་གསུམ་མུ་མཐུད་ནག་ཚོགས་འོག་ཏུ་ཡོད་པ་སོགས་གར་ཡོད་གང་ཡང་གསལ་ཁ་མེད་པར་གྱུར་ཡོད་པས་ནང་མི་ཚོས་ས་གནས་ཀྱི་འབྲེལ་ཡོད་ཉེན་རྟོག་པ་ལ་ཞུ་གཏུག་དང་སློབ་ཕྲུག་ཚོ་ཕྱིར་སློག་བྱེད་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ཀྱང་ཉེན་རྟོག་པ་དང་རྒྱ་རིགས་ཚོང་པ་དེ་དག་ངན་འབྲེལ་ཡོད་པས་ཉེན་རྟོག་པས་ཡ་ལན་གང་ཡང་བྱེད་བཞིན་མེད་པ། སྤྲོས་ལྟར་བཟུང་བའི་སློབ་གྲོགས་ཀྱི་འབྲེལ་ཡོད་ཁག་ཅིག་ནས་འདི་ག་ཨེ་ཤ་རང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ། རྣམ་པ་ཚོས་ད་ལྟ་གསན་བཞག་ལེ་དེ་ནི་ཨེ་ཤ་རང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་རྒྱ་ནག་གཞུང་གིས་ལོ་ལྟར་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་བསྟུན་ནས་བོད་ནང་དམ་དྲག་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་རྒྱུན་ལྡན་ཡིན་པའི་གནས་ལུགས་དང་འབྲེལ་བའི་སྐོར་ཨ་སྒྲོལ་གྱིས་བོད་གནས་དཔྱད་བརྗོད་པ་ལ་བཅར་འདྲི་ཞུས་ནས་གནས་ཚུལ་རྩོམ་སྒྲིག་བྱས་པ་གསན་རོགས། རྒྱ་ནག་གཞུང་གིས་ལོ་ལྟར་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་བསྟུན་ནས་བོད་ནང་དམ་དྲག་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་རྒྱུན་ལྡན་ཡིན་པ་བཞིན་འདི་ལོ་ཡང་ཕྱི་ཟླ་བཅུ་པ་ཡི་ཚེས་གཅིག་གི་ཉིན་ནས་རྒྱ་ནག་གི་རྒྱལ་སྟོན་དུས་ཆེན་སྐབས་དང་བསྟུན་ནས་མི་དམངས་མང་ཚོགས་ཀྱི་ཁྲོད་དུ་དམ་དྲག་ཞིབ་བཤེར་བྱེད་མགོ་བཙུགས་ཏེ་སྤྱི་སྤྱོད་རླངས་འཁོར་སོགས་ཀྱི་ནང་ལ་ཡང་མི་དམངས་ལ་ཞིབ་བཤེར་དང་ཡིག་ཆ་མ་ཚང་བ་ལ་ལྷ་སར་འདུག་མི་བཅུག་བོད་ཀྱི་བདག་འདྲ་བྱས་ཡོད་པ་དང།

ཁོང་ཚོས་ད་ལྟ་བག་ལེབ་ཟ་ཡག་གི་དུས་ཆེན་བྱུང་བར་ཀྲུང་ཆིའུ་ཅེ་ཟེར་ཉེན་དེ་དང། ཨ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་རྗེས་ལོ་དེབ་ཀྱི་དུས་ཆེན་ཁོག་ཡོད་ཟེར་བར་བར་རྒྱལ་ཁབ་ཀྱི་དུས་ཆེན་འདིའི་བར་དུ་ལ་དེབ་སྟབས་འགྲུལ་པ་ཁྲི་མང་པོ་ཅིག་ལ་ཡང་བོད་རང་སྐྱོང་ལྗོངས་ཀྱིས་སྣེ་ལེན་བྱས་པ་ཡིན་ཨ་ནི་ཡོང་འབབ་དུང་ཕྱུར་བཅུ་གྲངས་ཁ་ཤས་ཤིག་བྱུང་སོང་ལབ་ཡོད་རེད་ད་དེ་ཟེར་དུས་དེ་ཁོང་ཚོས་ག་རེ་ཕྱི་ལོགས་ལ་རྣམ་འགྱུར་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཨ་ནི་བོད་ལ་ཡང་དགག་བྱ་མེད་ཨ་ནི་རྦད་དེ་ཡུལ་སྐོར་སྤྲོ་འཆམ་ཁོ་རང་ཉི་མ་འདི་གའི་རིང་ག་ལས། བདག་གི་ཟིག་ཞུ་ཡང་ཡོད་ཞེས་འདི་ལ་གུ་ཡ་རུ་གོ་ཚེ། རེད་དེ་ད་འདིའི་ཐོག་ནས་ག་རེ་བསྟན་ཀྱི་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་འགྲོ་ས་འདི་གའི་དེ་ཨ་ནི་བོད་ཀྱི་དགོན་སྡེ་གྲྭ་ཚང། ཨོ་ཨ་ནི་མཚོ་དང་མཚེའུ། ཨ་ནི་ད་བོད་ནང་གི་ས་ཆ་དེ་གའི་ཅིག་ལོ་རྒྱུས་ཀྱི་རིན་ཐང་དང་ལོ་རྒྱུས་ཀྱི་དོན་སྙིང་ཡོད་པའི་ས་ཆ་དེ་གའི་འགྲོ་གི་ཡོད་རེད་པ་ད་སེ་འབྲས་དགའ་གསུམ་ནོར་བུ་གླིང་ཁ་པོ་ཏ་ལ་ཨོ་དེ་གའི་འགྲོ་དུས་ཁོང་ཚོ་དངོས་གནས་གི་ཡོད་རེད་པ། འགྲོ་སོང་དེ་འོ་དེ་འདྲ་བྱེད་དུས་ད་འདིའི་ཐོག་ནས། ཡུལ་སྐོར་སྤྲོ་འཆམ་འགྲོ་ཉེན་དེ་གའི་དེ་ད་བརྒྱ་ཆ་རབ་ཇེ་མང་ཆེ་བྱས་ན་འཆམ་འཆམ་འགྲོ་ཉེན་རེད། འོ་འདི་བྱེད་དུས་ད་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ཡོང་ཉེན་ཐོག་ནས་བོད་ནང་ལ་ཡོང་འབབ་དེ་ཞེ་པོ་ཅིག་ཡོང་གི་ཡོད་པ་དེ་གནས་ཚུལ་དེ་ནང་ནས་གསལ་པོ་མཐོང་གི་ཡོད་རེད། ཡང་གོང་ཞུས་གནས་ཚུལ་བརྒྱུད་ནས་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་གཙོས་པ་གི་གནས་ས་མང་པོ་བེད་སྤྱོད་བྱས་ནས་ཡུལ་སྐོར་ལས་འཆར་གྱི་ཐོག་ལ་ཤུགས་སྣོན་རྒྱག་བཞིན་ཡོད་སྐོར་དང། རྒྱ་ནག་གཞུང་གིས་བོད་མི་རེ་རེར་ཡིད་ཆེས་མེད་པ་མཚོན་གྱི་ཡོད་སྐོར་དཔྱད་བརྗོད་དེ་འདྲ་གནང་སོང། ད་ཡུལ་སྐོར་སྤྲོ་འཆམ་ཡོང་ཉེན་དེ་གའི་གི་ཡོང་འབབ་ཡོང་དུས་དེའི་ཐོག་ནས་ཅིག་ག་རེ་བསྟན་གྱི་ཡོད་རེད་ཟེར་ན། ཨ་ནི་བོད་ནང་གི་དགོན་སྡེ་གྲྭ་ཚང་དེ་གའི་དེ་ད་དངོས་གནས་བྱས་ན་ཨ་ནི་ཆོས་བྱེད་དགེ་འདུན་གྱི་སྡེ་ཟེར་དུས་ཆོས་བྱེད་སའི་ས་ཆ་རེད་པ་རེད་དེ་ལས་ད་དེ་གའི་དེ་ལ་ཡང་ཨ་ནི་ག་རེ་བྱས་བསྡད་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་གྱི། འབྱུང་ཁུངས་ཟེར་གི་ཡོད་པ་ཁོང་ཚོས་ལུས་ཡོད་ཚད་ད Tourist Resource ཟེར་ཏེ་འོ་དེ་བརྒྱུད་དེ་དེ་ཡོང་འབབ་བཟོ་ཡ་རང་ལ་མི་ཤེས་ཁོང་ཚོས་ལྟ་གི་ཡོད་པ་རེད་འོ་དེའི་ཐོག་ནས་ནི་རྣམ་འགྱུར་དེ་མི་མང་པོ་སྣེ་ལེན་བྱེད་ཀྱི་ཡོད་བོད་ལ་དགག་བྱ་མེད་རྣམ་འགྱུར་བསྟན་དགོས་པ་དེ་དོན་དག་སྙིང་པོ་དེ་ཁོང་ཚོས་ཕྱི་རྒྱལ་མི་དང་བཅས་བོད་ལ་ཡར་སྔོན་བཟོ་དགོས་པ་དེ་དོན་དག་གཅིག་རེད་ད་དོན་དག་གཉིས་པོ་དེའི་ནང་ལ་ཡང་ག་རེ་ཟེར་ན་ཡང་འདི་ཞིབ་འཇུག་བྱེད་མཁན་ཁག་གཅིག་གིས་དེ་འདྲས་ཅེས་བྱས་ལབ་གི་ཡོད་རེད་དེ་ལས་ཨ་ནི་གཙུག་ལག་ཁང་དང་དེ་བར་ལ་ཡང་ཨ་ནི། གཅིག་མཆོད་མཇལ་འགྲོ་ཡ་དམ་བསྒྲགས་བྱས་པ་རེད་ཅེས་བྱས་འདི་ལབ་གི་ཡོད་རེད་ད་དེ་ཡིན་དུས་མཆོད་མཇལ་འགྲོ་ཡ་དང་དེ་གས་དེ་གང་ལྟར་དམ་བསྒྲགས་ག་གིས་བྱས་ཡོད་མེད་ངས་ཁས་ཤོད་ཤེས་ཀྱི་མི་འདུག་དེ་གང་ལྟར་བོད་ནང་ལོགས་ལ་ཡ་གཅིག་ཡོང་གི་ཆ་ནས་ཆ་བཞག་པ་ཡིན་ན་གང་ལྟར་ད་རེས་ཀྱི་རྒྱལ་འཛུགས་དུས་ཆེན་ཡིན་མིན་ལ་མ་ལྟོས་པའི་ནམ་རྒྱུན་ནས་ལས་བྱེད་པ་ད་ཨ་ཅང་ཅང་ཨ་ནི་རྒས་ཡོལ་ཕྱིན་པའི་ལས་བྱེད་ཡིན་ནའི་ལས་མཆོད་མཇལ་ལ་ཡ་འགྲོ་ཆོག་གི་ཡོད་མ་རེད་ཁོང་ཚོས་བཀག་གི་ཡོད་རེད་དེ་ཕྱིན་པ་ཡིན་ན་ཨ་ནི་ཟླ་ཕོགས་ནས་ཨ་ནི་བརྒྱ་ཆ། བཅད་པའི་ཡོད་ཚད་དངུལ་བཅོལ་བ་དེ་གལ་ཏེ་དངོས་ཡོད་གནས་ཚུལ་རང་རེད་ད་དེའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན། ཨ་ནི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ད་གཅིག་མངོན་གསལ་མེད་པའི་ཨ་ནི་དམ་དྲག་བྱེད་ཀྱི་ཡོད་པ་གཅིག་དང། ཨ་ནི་དངོས་གནས་བྱས་ན་བོད་མི་རིགས་འདི་ནང་པ་སངས་རྒྱས་པའི་ཆོས་ལ་དད་པ་བྱེད་མཁན་མི་རིགས་ཡིན་དུས་མཆོད་མཇལ་ལ་གནང་ན་ག་རེ་ཡོད་རེད་པ་རེད་དེ་ད་ཁོང་ཚོས་འདི་དམ་དྲག་བྱེད་ཡ་དེ་རྒྱུ་མཚན་འདི་ཨ་ནི་མཆོད་མཇལ་ལ་ཕྱིན་མི་མང་པོ་ཞིག་འཛོམས་དེ་འདྲ་བྱས་པ་ཡིན་ན་ད་ག་རེ་བྱས་ཡོང་བསམ་བྱས་ཨ་ནི་བོད་ནང་ལ་ཡོད་མཁན་གྱི་བོད་རིགས་ལས་བྱེད་པ་དང་ཨ་འདི་ན་ནས་རྒས་ཡོལ་ཕྱིན་པའི་ལས་བྱེད་ཨ་འདི་ན་ནས་གཅིག་དམར་ཤོག་ཚོགས་པའི་ཚོགས་མི་ཡིན་པ་གུང་ཁྲན་ཏང་ཡོན་འདི་གས་ལ་ཡ་རྒྱ་ནག་གཞུང་གི་སེམས་གཏིང་ནས་ཡིད་ཆེས་མེད་པ་ཞིག་འདིའི་ཐོག་ནས་བསྟན་གྱི་ཡོད་རེད་བསམ་གྱི་འདུག་ཨོ་ད་འདི་ང་རའི་མཐོང་ཚུལ་ཡིན་ཐུགས་རྗེ་གནང།
སྤྱིར་རྒྱ་ནག་གི་རྒྱལ་སྟོན་དུས་ཆེན་གྱི་སྐབས་སུ་ལྷ་ས་གཙུག་ལག་ཁང་གིས་གཙོས་པའི་གི་མཆོད་མཇལ་བྱེད་ས་ཁག་གཅིག་སྒོ་བརྒྱབ་ནས་དད་ལྡན་མང་ཚོགས་ཚོ་མཆོད་མཇལ་འགྲོ་ས་མེད་པ་བཟོས་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གིས་ཀྲུང་གོ་བོད་ལྗོངས་དྲ་རྒྱ་ཟེར་བའི་གི་ནང་བོད་ལྗོངས་སུ་རྒྱལ་ཁབ་ཕྱི་ནང་གི་ཡུལ་སྐོར་བ་ས་ཡ་གཉིས་ལྷག་ཙམ་ཞིག་འོང་ཡོད་ལུགས་བརྗོད་ཡོད་པ་དང། ཡུལ་སྐོར་ལས་ཆ་བརྒྱུད་ནས་འོང་འབབ་རྒྱ་སྒོར་དུང་ཕྱུར་བཅོ་ལྔ་ལྷག་ཙམ་ཞིག་བྱུང་བཞིན་ཡོད་སྐོར་སོགས་བཤད་ཀྱི་ཡོད་པ་ལས་དགོན་སྡེ་ཁག་གི་ནང་ལ་ཆབ་སྲིད་སློབ་གསོ་སྤེལ་བ་དང་བོད་མིར་མཆོད་མཇལ་བྱེད་བཅུག་མེད་སྐོར་སོགས་བཀོད་མེད་པ་རེད། ཅེས་དེ་རིང་དམིགས་བསལ་གསར་འགྱུར་འདི་སྙན་སྒྲོན་དགུ་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། ཨ་མི་རི་ཀའི་གྲོས་ཚོགས་གོང་མའི་དམངས་གཙོ་ཚོགས་པའི་འགོ་ཁྲིད་གཙོས་པའི་ཨ་རིའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་པའི་སྐབས་སུ་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་དང་ལྷན་དུ་དོ་གལ་ཆེན་པོའི་གྲོས་མོལ་གནང་ཡོད་པའི་གནས་ཚུལ་ཐོན། དེའང་ཁ་རྩང་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན Reuters ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལ་གཞིགས་ན། ཨ་རིའི་གྲོས་ཚོགས་གོང་མའི་དམངས་གཙོ་ཚོགས་པའི་འགོ་ཁྲིད་སྐུ་ཞབས་ཅག་ཤུ་མར་ལགས་དང་སྤྱི་མཐུན་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི Mike Crapo བཅས་ལས་གྲུབ་པའི་འཐུས་མི་དྲུག་བྱས་པའི་ཨ་རིའི་སྐུ་ཚབ་ཚོགས་ཆུང་རྒྱ་ནག་ཏུ་ཕེབས་ཏེ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་ཀྱིས་དོ་གལ་ཆེན་པོའི་ཐོག་ནས་བཀའ་མོལ་ལྷུག་པོ་གནང་ཡོད་པ་དང། སྐབས་དེ་ལ་དེ་སྔ་དང་མི་འདྲ་བར་ང་ཚོ་དང་རྒྱ་ནག་གི་དཔོན་རིགས་ཀྱི་བསམ་བློའི་འཁྱེར་སོ་ལ་ཁྱད་པར་དང་འགྱུར་བ་སོང་ཡོད་པའི་རྣམ་པ་ཡོད་པ་པེ་ཅིང་དུ་རྟེན་གཞི་བྱས་པའི་ཨ་རིའི་གཞུང་ཚབ་ཆེན་མོ་སྐུ་ཞབས Nicholas Burns ལགས་ཀྱི་བཞུགས་ཡུལ་སུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མིའི་སྐུ་ཚབ་ཚོགས་ཆུང་དེའི་སྣེ་ཁྲིད་གནང་བཞིན་པ་སྐུ་ཞབས་ཅག་ཤུ་མར་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་སྤེལ་གདའ། ཨ་རི་དང་རྒྱ་ནག་གཉིས་ཀྱི་དབར་ལ་ཐེ་ཝན་དང་ཧྥན་ཀྲེན་ནལ་ཟེར་བའི་བཟི་སྨན་ནག་ཚོང་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནད་དོན་དུ་མི་མཐུན་པ་ཡོད་པ་དང་ཨ་རིའི་གྲོས་ཚོགས་ཀྱི་སྐུ་ཚབ། ཤུ་མར་ལགས་ཀྱིས་རྒྱ་ནག་གི་བཟི་སྨན་ཧྥན་ཀྲེན་ནལ་ནག་ཚོང་དུ་རྟོག་ཞིབ་ཀྱི་ཆེད་དུ་དཔོན་རིགས་མཐོ་གྲས་ཞིག་བསྐོ་བཞག་གནང་དགོས་པའི་འབོད་སྐུལ་ཞུས་པར་ཁོང་ཚོའི་ངོས་ནས་དེའི་ཐོག་ལྟ་ཡི་ཡིན་ཅེས་ལན་འདེབས་བྱས་ཡོད་པའི་འགྲེལ་བརྗོད་གནང་གདའ། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་སྦྲེལ་པོ་མཆོག་གིས་ཨི་ཊ་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་སྲིད་དོན་ཚོགས་པ་ཨེད་ལཱས་ཟེར་བ་གསར་འཛུགས་གནང་མི་རྣམ་པ་གཉིས་དང་མཇལ་འཕྲད་གནང་གདའ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་གྱི་སྔ་དྲོ་ཆུ་ཚོད་དགུ་དང་ཕྱེད་ཀའི་ཐོག་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་ནས་ཚོགས་གཙོའི་ལས་ཁུངས་སུ་ཨི་ཊ་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་སྲིད་དོན་ཚོགས་པ Atlas ཟེར་བ་ཐོག་མ་གསར་འཛུགས་གནང་མི་སྐུ་ཞབས་ཨན་དྲི་ཡཱ་བྷེན་ཛིན་ལགས་དང། ལྕམ་སྐུ་ཀོམ་པི་སི་སལ་བྷ་ཌོར་ལགས་རྣམ་གཉིས་དང་ལྷན་དུ་མཇལ་འཕྲད་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་སྐོར་ངོ་སྤྲོད་དང། དམངས་གཙོའི་སྐོར་ལ་བཀའ་བསྡུར་ལྷུག་པོ་གནང་གདའ། སྐུ་ཞབས་ཨན་དྲི་ཡཱ་བྷེན་ཛིན་ལགས་ཀྱིས་ཨེད་ལ་ཚོགས་པའི་ནང་འཛམ་གླིང་གི་རྒྱལ་ཁབ་བརྒྱ་དང་སུམ་ཅུ་སོ་བཞི་གི་ཚོགས་མི་ཁྱོན་མི་གྲངས་སྟོང་ཕྲག་ཉི་ཤུ་རྩ་བཞི་ལྷག་ཡོད་པའི་སྐོར་དང་ཚོགས་པའི་དམིགས་ཡུལ་ནི། འཛམ་གླིང་ནང་ཆིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་རྒྱུ་ཡིན་ལུགས་ད་རེས་བཞུགས་སྒར་རྡ་རམ་ས་ལར་བོད་དོན་སྐོར་མཁྱེན་རྟོགས་ཆེད་ཕེབས་པའི་སྐོར་སུ་ངོ་སྤྲོད་དང། དཔལ་ལྡན་ཚོགས་གཙོ་སྦྲེལ་པོ་མཆོག་གིས་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་སྤྱི་དང་ལྷག་པར་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དང་གྲོས་ཚོགས་ཀྱི་ཚོགས་དུས་གཉིས་ཀྱི་སྐོར་དང་སྤྱི་འཐུས་རྒྱུན་ལས་ཚོགས་ཆུང་གི་རྒྱུན་འབྲེལ་སྡེ་ཚན་དང་ཆབ་སྲིད་སྡེ་ཚན་འཛིན་སྐྱོང་རྟོག་ཞིབ་སྡེ་ཚན་བཅས་སྡེ་ཚན་གསུམ་གྱི་སྐོར་དང། སྤྱི་འཐུས་རྣམ་པ་མི་མང་གི་བདེ་སྡུག་གི་གཟིགས་ཞིབ་ཀྱིས་བཙན་བྱོལ་བོད་མིའི་འདུས་སྡོད་ཁག་ལ་ས་བགོས་ཕྱོགས་བསྐྱོད་ཕེབས་བཞིན་ཡོད་པ་དང། བོད་དོན་ཞུ་སྐུལ་གྱི་ཆེད་དུ་ཡོ་རོབ་དང་ཨ་རི་སོགས་རྒྱལ་ཁབ་འདྲ་མིན་ནང་ཆེད་ཕེབས་ཀྱིས་དཔོན་རིགས་མཇལ་འཕྲད་གནང་བཞིན་ཡོད་པ་སོགས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་སྣ་ཚོགས་སོགས་ཀྱི་སྐོར་ངོ་སྤྲོད་གནང་གདའ།

ཨ་རི་གྲོང་ཁྱེར San Francisco རུ་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ཁང་གི་བར་ཁྱམས་སུ་མི་ཞིག་གིས་མོ་ཊ་ཤུགས་ཆེ་བཏང་ནས་ཡོང་བའི་རྐྱེན་གྱིས་འུར་ཟིང་གི་གནས་སྟངས་བྱུང་བའི་རྗེས་སུ། ཉིན་རྒྱབ་ཆུ་ཚོད་གསུམ་པ་ཙམ་དུ་ཉེན་རྟོག་པ་སྐབས་མཚམས་དེར་འབྱོར་ནས་ཉེན་རྟོག་པས་མོ་ཊའི་ཁ་ལོ་པ་དེ་ལ་མེ་མདའ་བརྒྱབ་རྗེས་མདེའུ་ཕོག་པས་མི་དེ་སྨན་ཁང་དུ་སྐྱེལ་ཡང་འདས་གྲོངས་སོང་ཡོད་པའི་གནས་ཚུལ་ཐོན། ད་ནི་མཐའ་མཇུག་ཏུ་ཕ་ཡུལ་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་གི་གྲྭ་བཙུན་གཙོ་བོར་གྱུར་པའི་གཞི་རིམ་མང་ཚོགས་ལ་རྒྱལ་སྟོན་དུས་ཆེན་ཟེར་བ་སྲུང་བརྩི་བྱེད་བཅུག་པ་དང་འབྲེལ་མེས་རྒྱལ་ལ་དགའ་ཞེན་ཟེར་བའི་ཆབ་སྲིད་སློབ་གསོ་སྤྲད་ཡོད་པ་དང་ཡང་དེ་ཉིན་འཛམ་གླིང་རྒྱལ་ཁབ་འདྲ་མིན་དུ་གནས་སྡོད་བོད་མི་དང་ཡུ་གུར་བ་སོགས་ནས་རྒྱ་ནག་གི་དབང་འབྱོར་ལ་ངོ་རྒོལ་ལས་འགོ་སྤེལ་ཡོད་པ་སུ་གཅིག་གོ་བསོད་ནམས་ལྷ་མོ་ལགས་ཀྱི་གནས་ཚུལ་ཚུར་དྲེགས་བརྩིས་པ་གསན་རུང། ཞལ་ཕྱེ་གཉིས་སུ་གནས་པའི་རླུང་ཁྲིད་སེམས་ནང་པ་གུང་ཁྲན་སྲོང། ང་ཕ་ཡུལ་ལིང་ཚའི་ཐུ་གཞུང་ཞལ་མ་སྲོང་ལྷ་མོ་ཡིན། ཕྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་ནི་རྒྱལ་ནང་མི་མང་ཤིན་ཏུ་བཅའ་ཁ་ཟེར་བ་བཙུད་ནས་ལོ་ཟླ་བརྒྱ་སྟོང་ཞིག་འཁོར་བའི་རྗེས་གདང་དུས་ཆེན་ཡིན་པ་ལྟར། དེ་ཉིན་རྒྱལ་ནང་གཞུང་གི་བོད་ནང་གི་གྲྭ་ཚང་གཙོ་བོར་མཇལ་བའི་ཤེས་རིག་མང་ཚོགས་ཀྱི་འཕྲོ།

ཟེར་བ་དེ་ཚོ་དམིགས་ཡུལ་ཐམས་ཅད་དེ་ཨ་ནི་དགོན་སྡེ་ཡི་བོད་ཀྱི་རིག་གཞུང་དང་སྲོལ་རྒྱུན་རྒྱུན་འཛིན་གྱི་ཡོད་ཡ་བོད་ཀྱི་ངོ་བོ་རྒྱུན་འཛིན་གྱི་ཡོད་ཡ་དེ་རྩ་གཏོར་བཏང་ནི་ཨ་ནི་རྒྱ་ར་བསྒྱུར་ཡ་གི་ཐབས་ཤེས་འཐེན་གྱི་ཡོད་དེ་གསལ་བོ་རེད་དེ་འདི་གང་ལ་དེ་འདྲ་གི་བསྟི་གནས་གལ་ཆེན་པོ་ཅིག་ཡིན་དེ་གང་ལ་ཨ་ནི་རྒྱ་ནག་གཞུང་གི་ད་ལྟ་ནི་བཙན་དབང་གིས་དེ་འདྲ་གི་ཅིག་མཛད་སྒོ་ཚོགས་བཅུག་ཡ་དང་ཨ་ནི་དེའི་པར་རྒྱབ་སྟེ་སྲིད་བརྒྱུད་ལམ་ཁག་ལ་བལྟས་ནས་ཀྱི་དགོན་སྡེ་ཁག་གི་རྒྱ་ནག་དམར་ཤོག་གི་འོག་གི་བོད་ལ་དབང་བསྒྱུར་བྱེད་ཡ་དེ་ལ་ངོས་ལེན་ཡོད་ཡ་གི་རྣམ་པ་སྟོན་གྱི་ཅིག་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ལ།